དེ་ནས་བྱ་རྒོད་ཕུང་པོའི་རི་ལ་བཞུགས། བདག་གི་གདུལ་ཞིང་གང་ན་གཟིགས་འདི་འོས་པའི་མེ་ལོང་གཅིག་ནང་ཉི་མ་གཅིག་ཤར་ལྟར། འདོད་པ་མེད་པ་ཡིད་བཞིན་ནོར་བུའི་རྩ་ཐོས་པ་ལས་བྱུང་ཤེས་རབ་རྒྱུད་ལ་འབྱུང་འགྲོ་བ་འདྲེན་པའི་ཆོས་སྤྱོད་ཉམས་མྱོང་མངའ། བསམ་པ་ལས་བྱུང་ཤེས་རབ་རྒྱུད་ལ་འབྱུང་ཤེས་རབ་རྩོལ་བའི་གྲུབ་མཐའ་ཉམས་མྱོང་མངའ། སྒོམ་པ་ལས་བྱུང་ཤེས་རབ་རྒྱུད་ལ་འབྱུང་སེམས་ཀྱི་མཐར་ཐུག་ལྟ་བ་ཉམས་མྱོང་མངའ།

སྐྱིད་ཆུང་མ་དུ་མུ་འཕྲོག་ལྗོངས་ཐག་རིང། བདེ་བ་བསྒྲུབ་པའི་དུས་འཁར་འཁོར་བ་འདྲ། སྐྱིད་ཆུང་དུར་ཞོ་ཞིང་དུ་མི་འདུས་པའི་ཨོ་རྒྱན་ཡོད། རྒྱུ་དྲི་མེད་མདོངས་ལྡན་དུ་མཁའ་འགྲོ་མ་ལ་ཆོས་ཤོད་དོན་གྱིར་དགོངས། ཕྱིར་ཕྱིན་ཉོལ་གྲུ་འཇའ་ཚོན་ཤར་བ་དག་གི་གཅིག་ཉོལ་ལ་བདག་ན་ཀོ་ཤར་ཞིང། གསང་བ་མཁའ་འགྲོ་མ་ཡི་བརྡ་སྐད་གསུངས་རྒྱ་མཚོའི་གླིང་གི་མཁའ་འགྲོ་མ་ཡང་འདུས། རྡོ་རྗེ་ཕག་མོ་ལུས་དང་གྲིབ་བཞིན་འཁོར་རོ་རྒྱ་མཚོའི་ཀླུ་དང་བར་སྣང་གཟའ་སྐར་འདུས། ཆོས་བཤད་དམ་བསྲེས་བྲན་དུ་ཁས་བླངས་ཤིང་བྱ་བྱེད་སྤྱོད་པ་འཇིག་རྟེན་པ་ལས་ལོག། ཡེ་ཤེས་སྤྱན་གྱིས་གདུལ་བྱ་གང་འདུག་གཟིགས་ཟ་ཧོར་རྒྱལ་ཁམས་ཐམས་ཅད་གདུལ་བྱར་མཁྱེན།

ཨོ་རྒྱན་རྒྱལ་པོ་རེ་ན་མོང་དང་ཤལ་ཁ་ཆེ་རྒྱལ་པོའི་སྨད་དུས་མོང་དང་ཤལ། བླ་ཡིད་རྒྱལ་པོའི་སྟོང་ཚན་མོང་དང་ཤལ་ཏོག་གཟིག་རྒྱལ་པོའི་ཤལ་མ་མོང་དང་ཤལ། གེ་སར་རྒྱལ་པོའི་སྒོ་ཚན་མོང་དང་ཤལ་ཁྱུང་ཆུང་རྒྱལ་པོའི་ཀོང་སྤྲུལ་མོང་དང་ཤལ་ཨོ་རྒྱན་མགོ་ར་པད་མ་འབྱུང་གནས་ཀྱི་ཤེས་རབ་རྣམ་པ་ཐར་བ་འཇིགས་པ་བཀོད་པ་ལས། རྡོ་རྗེ་ཞིང་ཁམས་གཟིགས་པ་ལས་བ་དན་སོ་དང་དཔའ་བོ་ཨོང་བ་ཧོང་བན་ཚང་མགོ་ར་པད་མ་སོ་དང་ཧོང།